ཉིན་གཅིག་གི་ཚེ། བུ་གཅིག་དང་བུམ་གཅིག་ཡང་གཅིག་པ། ཨ་ཡིག་དང་བུམ་འདི་ཁོང་གཉིས་ཕྱི་ནང་ལུས་འདོད་དེབ་ཨིན། དེ་ལས་ཕྱི་ནང་ལུས་འདོད་དང་ལུས། བུམ་འདི་སྔ་མ་སྲ་མེད་ཀྱི་དགུ་ཤེས་ལྕགས་ཕྱི་ལྕགས་ཕྱི་ར་མུ་གེ་ལྕགས་འདི་ཨོ་རོག་པའི་བེ་ནི་འདི་གི་མུ་གེ་འདི་མེ་གེ་སུ་མེ་གི་བེ་ནི་འདི་གི་མོ་སྐྱེས་མ་ག་ཨེ། ཨིས་ཁུ་ནལ་འཇོག་དག་ལུ་ཆ་རོ་དེ་ཚོས་ཆུས་མེ་གི་སུ་མེ་ཧོ་མ་མེ། ཆུས་ག་ཅི་བེ་ས་ཆུས་གི་ཅག་དེ་མ་ཤེས་པ་མོ་སེ་ལབ་དེ་ཧོ་ནི་དེ་གི་མོ་ངོ་ཚ་དེ་གི་བེ་ད་རེ་ནིམ་གཅིག་ན་མ་ས་མེ་གི་གུ་ཤེ་ཅབ་ཅི་ཅབ་ཅི་ར་དེ་ཆི། དེ་གི་ཏིང་ལེ་དེ་བུམ་དེ་ལྟ་བུ་ར་དེ་དེ་སུ་མེ་དེབ་དག་ལུ་དེ་ཨ་ཡི་དེ་གའི་ཧོ་ཧོ་ཤིམ་དག་ལུ་ཝའི་བུམ་ཆུས་གུ་ཤེ་ཤེག་དེ་ར་དེབ་མེ་ག་ཅི་དེ་ནོ་ལེ་བེ་དེབ་མོ་སེ་ལབ་དག་ལུ་དེ་བུམ་དེ་གི་ལབ་ཅི་ངི་གི་ཆ་རོ་དེ་ཚོས་གི་ང་ལུ་མི་ག་ཨེ། འདི་བྱ་རོག་འདི་ཚོས་ཡི་ཆུ་མེ་གི་མེ་གི་བའི་ག་ཅི་བའི་འདི་ཟུམ་པའི་གུ་ཤེ་མ་ཤེ་མོ་སི་ལབ་མེ་དེ་ཨང་ནི་བི་ནི་གི་ད་རེ་ང་གུ་ཤེ་ཤིག་ཅི་ཤིག་ཅི་འདོད་བི་སི་འདི་ལེ་ཨ་ཡི་དེ་གི་གི་ང་ཤི་གེ་སེ་འདི་བུམ་འདི་ལུ་དོང་ཁ་ཤག་ཤིམ་དཱ་ལ་བ་ལུ་མེ་ལོ་ཏྲེག་ཤ་འདི་ལེ་བུ་འདི་ཨ་ཡི་དེ་གི་གུ་ཤེ་ཤི་ཤིམ་དཱ་ལུ་འཇབ་ཁ་སོང་ཤིམ་དཱ་མུ་གི་གུ་ཤེ་འདི་མུ་གི་ལྕ་འདི་ཁྲམ་ཁྲང་འདི་བཟོ་ཤག་ཅི།

ང་ཅི་ངོ་མ་ཤི་རུ་ང་ཅི་ཆ་ཤག་ཏི་བའི་ཡུལ་ད་རེ་ང་གི་ཆེ་ངོ་མི་ཤི་ཆུ་གི་ལ་བ་ལུ་མུ་བལ་ཡུལ་ཆུ་གིང་ལ་བ་ལུ་འདི་ཚོ་མེ་གི་རེ་དྲོ་ཡུལ་འདི་ཚོ་ང་གི་ཆི་ག་གི་ལ་བྷི་ན་ག་གི་འདི་ཚོ་མེ་གི་ཉེ་མི་ན་འདི་ཚོ་ང་གི་ཧོ་མི་ཤི་མི་ན་དེ་ར་བེ་ཙི་ཙི་རུ། ཆེ་ཕམ་པིན་ཆ་འདི་ཚོ་གི་མནོ་བསམ་ལས་བྱོས་པའི་ཏང་འདི་ཏང་གོ།

ང་གཅིག་གིས་རྟའུ་ར་རྟའུ་ད་ལུ་ཐོང་ཨ་དམ་ཁོ་ལོ་ཅག་དེ་འདུག་ད་ཨ་དམ་སེ་མ་ཤེས་པོ་བྱོས་དགུ་ད་མ་གིས་ང་ཅེ་ག་ར་གིས་ཨ་ཡིས་ཨ་པ་དེ་ཁོ་ཨིན། ཁོ་ཨ་པ་དེ་ཁོ་ཨིན་སེ་ལབ་ད་ལུ་ང་ཅེ་སྦྲུལ་གིས་རྨི་ར་བེ་རུ་ར་འདི་ཚོ་མེད་གིས་འཛམ་བུ་གླིང་ག་དེ་ག་དེ་གིས་རྨི་འདི་ཚོ་འདི་ཚོ་གིས་ཨ་པ་ར་ག་ཡིན་མོ་ང་ཅེ་ག་ར་གིས་ཤི།

གང་ནས་ཤི་མེ་སི་ལབ་ཅི། ད་ཆུང་ཁུ་ཨ་ཙི་ཙི་དེ། ཁོ་རང་གི་མོ་རང་གི་དམའ་བདུད་ལུ་ཅི་འགོ་པད་ཡང་ཅི་མེ་མོ་རང་གི། ཨང་དེ་ཟུ་མེ་གི་ཨ་དམ་ལུ་ཅི་འགོ་པད་སི་ལབ་དེ་བས་ཕ་བཞག་དེ་བས་དུ། དེ་ལ་ཨ་དམ་ལུ་འོང་དེ་བས། ཇིམ་དང་ལུ་ཨ་དམ་ནམ་མ་སེ་མེ་ཧེ་མ་རེ་ལ་ནུ་ཡིན། ཨོའེ། དེ་ཟུ་མེ་ཀེན་ཅོན་གི་མ་ས་སི་ལབ་ད་ལུ་ང་ཅི་གི་ས་དེ་ཡིན། དེ་དེ་བས་འོ་ད་དེ་དེ་བས་ང་ཅི།

ང་ཅི་ཚོད་ག་ར་གི་ཤི། ད་རེ་ན་བ། འདི་ང་ཅི་གི་གོ་ལ་གོན་གོ་མི་དོན་ད་འདི་ག་ཅི་ཡིན་ན། ད་མ་ང་ཅི་གི་གོ་ལ་མ་གོན་མ་དོད་པ་ལུ་བ་ད་ཆུ་དུང་ད་དེ་བས་འཇོག་ད་ལུ་ད་ཤི་རུ་ག་ར་ན་མ་ས་མེ་གི་གོ་ལ་མ་གོན་མ་བས་ག་དེ་ཁུ་དེ་ཧུས་བས་མེ་ན། ད་རེ་ན་བ་ང་ཅི་གི་འདི་སུ་མེ་གི་ཨ་ཧྥི་རི་ཁ་ལ་བ་ལ་བ་ཏག་བུ་རུ་བས་ཅི་འདི་ག། སྨིན་མ་ཤོ་གཅིག། ཕོ་དང་མོ་གཉིས་ཆ་ར་རུ། གོ་ལ་དོམ་སེ་མི་མ་པ་ལ་ར་གན་གན་ནོན་ར་སྨིན་ནོ། འང་ནི་བས་ནི་འདི་གི། ན་མ་སེ་མི་ཀན་ཆུའི་ཀ་དི་གི་གོ་ལས་པའི་ཧེ་མ་གི། ཧེ་མ་གི་མི་ཚན་འདི་ཚོའི་ཁོང། ཁོང་ལས་ར་ཆུང་ཆུམ་ཨིན་ཡིན་སེ་ང་ཅི་ཚོ་ག་ར་གི་ཧོང་ཤི། འང་ནི་བས་ནི་འདི་གི། ཨེན་སེ་མི་བྱམས་དང་པིན་སིམ་འདི་ཚོ། ང་ཅི་ཀན་ཆོས་གི་ཙག་འདི་ཧེ་བ་ད་ལུ་ན་མ་སེ་མེ་གི། བྱམས་རྟོག་ཏོ་བས་ང་ཅི་ཚོ་ན་མ་སེ་མེ་གི།

ང་ཅེ་ཚུ་ག་ར་ནམ་ཆི་ར་བེ་རུ་ར་ང་ཅེ་ལུ་སྨི་དེ་ཚུ་གི། ཅི་ཅི་བྷ་ད་བྷ་ལན་ཚུ་ལན་དགི་བེ་ང་ཅེ་ཁོང་གི་ལ་བེ་མི་བེ་ཞ་ཞ་བེ་མེན། དེ་ར་བེ་ཅི་ཚུ་རུ་ཀན་ཆུ་ཀུམ་དི་ལུ་ང་ཅེ་ཚུ་ལ་ཐ་ལ་བེ་ཨོ་ད་ལུ་ཀན་ཆུ་ཀུམ་དི་ལུ་བེ་དི་ཡུ་སི་ལ་བི་ལུ་ཇུ་ང་ཅེ་ཚུ་ག་ར་གི་བེ་གོ། དེ་ལ་དུ་རུ་ཨང་གན་ཨལ་ཏཱ་དི་ཇོ་དི་ལུ་ང་ཅེ་ཚུ་གི་ན་མ་སེ་མེ་གི་ང་ཅེ་ཤི་ནི་གི།

ག་ཏེ་ར་ཇོ་རུ་ར། དུས་སུ་མེད་ཀི་ཇ་ལུ་མ་ལུ་ཇོ་རུ། དུས་སུ་མེད་ཀི་མ་ཇ་ག་ཨུའི་ལུ་ཇོ་རུ་ར། དུས་སུ་མེད་ང་ཆེ། ག་ཏེ་ར་ཨུའི་ཨུའི་སེ་མ་མ་ཤེ་པྲུ་ཆེ་བས་ཆེ་ང་ཆེ་དི་ཁ་ལུ་ཡུའི་མི་གི། སི་ཏི་ནལ་ཕ་ཇོ་རུ་ར་ཡང་ཆེ་བས་ང་ཆེ་གི། ཁྲོམ་དི་ཁལ་ཕ་ཇོ་རུ་ར་ང་ཆེ་སུ་གི་ན་མ་སེ་མེ་གི་ལས་ཞོབ་སྣོ་སམ་ཏང་དི་བས་ང་ཆེ་ཇོ་གོ་སི་ལ་བི་ལུ་ཇོ་དི་ང་ཆེ་ག་ར་གི་ཤི།

ཁོང་ཕོ་ད་མོ་ག་ཏི་སོང་སོ་ག་རི་དེབ་མོ་ཨ་ནེ་སུམ་ཅི་ཨེན་སེ་མི་ཅམ་ད་པིན་ཚིམ་དེ་ཚུ་ང་ཅེ་ཚུ་ག་ཏེ་སི་ར་བེ་རུ་ར་ན་ཏང་ཏ་ར་བེ་རུ་ར་ཤ་ཀ་བྷ་ར་བེ་རུ་ར་ང་ཅེ་ཚུ་གི་དེའི་ལ་ལེ་འདི་ལེ་གཞུམ་ཅི་བེ་ཐ་བྷུ་རུ་ཅི་བྷེ་ཅིན་ཀེན་ཅུ་གི་ང་ཅེ་ག་ར་ལུ་ཅི་ལ་བོམ་ནའོང་སེ་ཤུ་ནི་ཨིན་ད་རེ་གི་ལེ་རིམ་འདི་ཇུ་དུག་ད་ཏིན་འདི་ཉེན་སེན་ཅིན་འདི་བེ་ལེ་ཤ་ཀ་དྲིན་ཅེ།

བསོད་ནམས་ཐའི་ང་ད་ཅི་ག་ལས་རིམ་ན་ལུ་ཅ་མ་ཏོ་ན་མེ་ད་གཉན་བཙན་ན་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨི་ལོག་དེ་ར་ང་ཅེ་ད་ཅི་ག་ཅ་མ་ཏོ་ན་འོ་ནོ་ཨི་རེ་བ་ཡོད་ཀ་དྲི་ཆེ་བཀྲ་ཤིས་བདེ་ལེགས།